ཁོར་ཡུག་གི་གནད་དོན་སོགས་ཀྱི་བརྗོད་གཞི་ཁག་ལ་བགྲོ་གླེང་ཞུས་གནང་གི་རེད། ལས་རིམ་འདི་བརྒྱུད་ནས་མང་ཚོགས་ལ་ཁོར་ཡུག་གི་ཤེས་བྱའི་གོ་རྟོགས་སྤེལ་རྒྱུ་དང། རང་ཅག་བོད་མཐོ་སྒང་གི་ཁོར་ཡུག་གི་སྐོར་དང། སོ་སོའི་ཕ་ཡུལ་གྱི་སྐོར་སོགས་གླེང་མོལ་གནང་འདོད་ཡོད་ཚེ་དགའ་བསུ་རྒྱ་ཆེ་ཡོད།
བཀྲ་ཤིས་བདེ་ལེགས། ང་ཚེ་བརྟན་ཆོས་སྒྲོན་ཡིན། དེ་རིང་ང་ཚོའི་འཇིག་རྟེན་ཁམས་དང་ང་ཚོའི་མ་འོངས་པ་ཞེས་པའི་ལེ་ཚན་འདིའི་ནང་ལ་ཡ། འཛམ་གླིང་ནང་སྔར་སྲིད་པ་ཆགས་པ་ནས་བཟུང་ད་བར། ད་འཛམ་བུ་གླིང་གི་ཡུལ་གྲུ་ཚང་མས་འཛུགས་སྐྲུན་ལས་འཆར་ཁག་གི་ནང་ལ་ཡ་བེད་སྤྱོད་ཆེན་པོ་བྱེད་ཀྱི་ཡོད་པ། Cement ནམ་ཨར་འདམ་གྱིས་ཁོར་ཡུག་ལ་གནོད་འཚེ་སྐྱེལ་གྱི་ཡོད་པའི་སྐོར་ལ་འདུག། བཀའ་མོལ་ཞུ་གི་ཡིན། རྡོ་རྗེ་འཛིན་པ་ཡ་ལ་བྱི་ཡོད། རྡོ་ཆུང་ལྷག་མ་ཡ་ལ་ལེ། འཛམ་གླིང་གི་ས་སྟེང་འདི་ཡ་དེ་སྔ་སྲིད་པའི་དཔལ་ཡོན་ཆགས་པ་ནས་བཟུང་ཨ་ནི་ང་རང་ཚོའི་མི་ཚོས་རང་གི་སྡོད་ཁྱིམ་ཡིན་ནའི་རེད་ཨ་ནི་གཅིག་སྤྱི་པའི་ཟམ་པ་ཡིན་ནའི་རེད་དེ་ནས་གཞན་ཁང་ཆེན་ཁག་རྒྱབ་ཡ་ལ་ཡ་ཨར་འདམ་བེད་སྤྱོད་བྱེད་ཀྱི་ཡོད་རེད་ཨ་དེ་སྔའི་ལོ་རྒྱུས་ཁག་ལ་གཞིགས་པ་ཡིན་ནའི་ད་སྔ་མོ་སྔ་མོའི་ལོ་རྒྱུས་ལ་བྱས་པ་ཡིན་ན། རོ་མ་ནང་ལ་གྲགས་ཆེ་བའི་ཁང་ཆེན་ཁག་དང་དེང་སང་ཡིན་ན་འཛམ་གླིང་ནང་ནས་ཁང་ཆེན་མཐོ་ཤོས་དུ་བའི་ནང་ལ་ཡོད་པ Burj Khalifa ཟེར་བ་དེ་ཡང་ད་ཨར་འདམ་བེད་སྤྱོད་བྱས་ནས་བཟོས་པ་ཞིག་ཡིན་པ་དེ་ང་རང་ཚོ་ཚང་མས་མཁྱེན་གསལ་རེད། བྱས་ཙང་ད་སྤྱིར་བཏང་འཛམ་གླིང་ནང་གི་འགྲོ་བ་མི་དང་སེམས་ཅན་ཚང་མས་རང་བྱུང་ཐོན་ཁུངས་ནང་ནས་བེད་སྤྱོད་མང་ཤོས་དེ་རྩ་བའི་ཡིན་ན་ང་ཚོས་ཆུ་གཅིག་བེད་སྤྱོད་བྱེད་ཀྱི་ཡོད་རེད། ཨ། ཡིན་ནའི་ཨ་ནི་ཆུའི་རྗེས་སུ་ད་ང་ཚོས་བེད་སྤྱོད་མང་ཤོས་ག་རེ་བྱེད་ཀྱི་ཡོད་རེད་ཟེར་བ་ཡིན་ན། ཨ་ང་རང་ཚོ་བསྡད་སའི་ཁང་པ་རེད། སློབ་གྲྭ་རེད། ལམ་ཁ་རེད། གནམ་ཐང་སོགས་ད་ཚང་མ་བཟོ་རྒྱུ་ལ་ཡ་ད་སྤྱིར་བཏང་ནས་རྡོ་དང་བྱེ་མ་དང། འདི་རྒྱ་ཚང་མ་བསྲེས་བྱས་ཀྱི་ཨར་འདམ་བཟོ་དགོས་ཀྱི་ཡོད་རེད་བྱས་ཙང་ཨར་འདམ་བཟོས་པའི་ཐོག་ནས་ཨ་ནི་ལམ་ཁ་ཡིན་ནའི་ཁང་པ་ཡིན་ནའི་འདི་ཚོ། མཁྲེགས་པོ་ཆགས་ཡ་ཆགས་ཀྱི་ཡོད་ཙང་བྱས་ཙང་ང་རང་ཚོ་ལ་དགོས་ཡ་གི་ལམ་ཁ་རེད་ཁང་པ་རེད་ཚང་མ་ཨར་འདམ་བེད་སྤྱོད་བྱས་བྱས་བཟོ་གི་ཡོད་པ་སོང་ཙང་ཨ་འཛམ་གླིང་གི་ས་སྟེང་དེ་ལ་ཡ་དེང་སང་ནགས་གསེབ་ཀྱི་སྡོང་པོ་ཤིང་ནགས་ཡོད་སའི་སྡོང་པོ་ཡོད་པ་ལས་ཨར་འདམ་གྱིས་བཟོས་པའི་ལམ་ཤུར་མང་བ་ཡོད་རེད་དེ་འདྲས་ཟེར་ཚོད་དཔག་བྱེད་ཀྱི་ཡོད་རེད། བྱས་ཙང་ཨར་འདམ་དེ་ཚོས་ཁོར་ཡུག་ལ་ག་འདྲས་གནོད་ཀྱི་ཡོད་རེད་ཟེར་ཡ་གི་ད་དྲི་བ་དེ་སླེབས་པའི་སྐབས་ལ་ཡ་དེང་སང་ཁོར་ཡུག་གནས་སྟངས་དེ་ཇེ་ཞན་ཇེ་སྡུག་ཏུ་འགྲོ་གི་ཡོད་པ་དང་ཚ་དྲོད་མཐོ་རུ་འགྲོ་གི་ཡོད་པ་དེ་དག་གི་རྒྱུ་རྐྱེན་ཁག་ང་རང་ཚོ་ལ་ཡང་གོ་རྟོགས་ཡོང་གི་ཡོད་རེད། བྱས་ཙང་ཨར་འདམ་རིགས་ཨ་ད་ཅིག་བཟོས་བྱས་བཙོང་དེ་འདྲས་བྱེད་མཁན་དེ་ཚོས་གལ་ཆེ་ཁོར་ཡུག་ལ་གནོད་འཚེ་ཆེ་བའི་ནག་རྫས་དང Carbon Dioxide Residual དབྱིན་ཇིའི་སྐད་ལ་དེའི་གྱི་ཚད་གཞི་དེ་ཉུང་དུ་གཏོང་ཡ་ལ་ཡ་ཐབས་ཤེས་བྱེད་ཀྱི་ཡོད་རེད། ད་ཡིན་ནའི་ཨར་འདམ་བེད་སྤྱོད་བྱས་བྱས་ནས་བཟོས་པའི་ལམ་ཁ་དེ་ཚོ་རེད། སློབ་གྲྭ་ཡིན་ནའི་རེད་ལས་ཁུངས་ཡིན་ནའི་རེད་ད་ཁང་ཆེན་མང་པོ་ཅིག་བརྒྱབ་པ་དེ་དག་གིས་ནི་ང་རང་ཚོའི་གི་མི་ཚོའི་གི་འགྲོ་འདུག་སྤྱོད་གསུམ་ལ་ཡང་སྟབས་བདེ་རུ་ཕྱིན་ཡོད་རེད་དེ་ཡིན་ནའི་ད་ང་ཚོ་ཨིན་ཇི་སྐད་ལ་ཡིན་ན Concrete ཟེར་གི་འདུག་ག་བྱས་ཙང Concrete ཟེར་ཡ་དེ་ཚོས་ནི་ཅིག་ང་རང་ཚོ་འགྲོ་སའི་རླངས་འཁོར་བཏང་པ་ཡིན་ནའི་རེད། མི་ཚོས་ནི། འགྲོ་སའི་ལམ་ཁ་ཡིན་ནའི་རེད། གནམ་གྲུ་འཕུར་ཡུལ་གནམ་ཐང་ཡིན་ནའི་རེད་ད་ག་རེ་བརྒྱབ་པ་ཡིན་ནའི་ཅིག་རང་བྱུང་གི་ས་གཞི་ལ་ཡ་ཁེབས་བརྒྱབ་པ་ནང་འདྲ་ཅིག་ཆགས་བྱས་ནས་ཆར་པ་བབས་པའི་སྐབས་སུ་ནི་ཆར་ཆུ་དེ་ཚོ་ཐད་ཀར་སའི་འོག་ལ་ཡ་ཐིམ་དུ་མ་བཅུག་པ་བྱས་བྱས་ནས་ཆར་པ་བབས་པའི་སྐབས་སུ་ཆར་ཆུ་ཚང་མ་སྡེབ་གཅིག་ལ་ཅིག་ཕྱོགས་གཅིག་ལ་རྒྱུག་གི་ཡོད་པ་དེ་ཚོས་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་ས་གནས་འགའ་ཞིག་ལ་ཡ་ཆུ་ལོག་གི་དཀའ་ངལ་དང་ཡང་འགའ་ཞིག་ལ་ས་ཉིལ་བའི་དཀའ་ངལ་དང་ཨ་ནི་ཡང་འགའ་ཞིག་ལ་བཙོག་ཆུ་དང་འདྲེས་བྱས་ནས་ཁོར་ཡུག་ལ་ཡང་སྦག་བཙོག་བཟོ་གི་ཡོད་པ་དེ་འདྲའི་གནས་སྟངས་ཡང་ཡོང་གི་ཡོད་རེད་བྱས་ཙང་སྤྱིར་བཏང་ང་ཚོས་འཛུགས་སྐྲུན་ལས་འཆར་ཚང་མའི་ནང་ལ་ཡང Cement ནམ་ཨར་འདམ་བེད་སྤྱོད་བྱེད་ཀྱི་ཡོད་པ་དེ་ནི་ཨ་ས་རྡོ་གཞན་དང་མི་འདྲ་བར་ཆེ་གི་ཨར་འདམ་འདི་བེད་སྤྱོད་བྱེད་དགོས་རྒྱུ་མཚན་ག་རེ་རེད་ཟེར་ན་ཨར་འདམ་ལ་ཡང་འབྱར་རྩི་འདྲ་བོ་ཅིག་ཕར་ཚུར་གཅིག་གཅིག་གིས་རྡོ་དང་ས་དེ་ཚོ་ཕར་ཚུར་འབྱར་ཡག་གི། ནུས་པ་དེ་ཆེ་བ་ཡོད་ཙང་ཨ་ནི། འཛུགས་སྐྲུན་ལས་འཆར་ཚང་མའི་ནང་ལ་ཡང་མེད་དུ་མི་རུང་བ་ཞིག་ཆགས་ཡོད་རེད། དུས་ནམ་རྒྱུན་གཅིག་འཛུགས་སྐྲུན་བྱེད་པའི་སྐབས་ལ་ཨར་འདམ་ཚད་དང་ལྡན་པ་མ་བླུགས་པ་ཡིན་ན། ཨ་ནི་ཡང་གཅིག་ཟམ་པ་ཡིན་ནའི་རེད་ཁང་པ་དག་དེ་ཚོ་ཚང་མ་དུས་ཚོད་མ་རན་པའི་གོང་ནས་མར་ཞིག་འགྲོ་ཡ་དང་ལུག་འགྲོ་ཡ་གི་དེ་འདྲའི་གནས་ཚུལ་ཡོང་གི་ཡོད་རེད། བྱས་ཙང་ཨར་འདམ་བཟོ་བའི་སྐབས་སུ་ས་འོག་ནས་ཐོན་པའི་དབྱིན་སྐད་དུ Fossil Fuel ལམ་ཨ་ནི་རང་བྱུང་སོལ་རླངས་དང་རྡོ་སོལ་མང་པོ་བེད་སྤྱོད་བྱེད་ཀྱི་ཡོད་རེད། དེང་སང་ཡིན་པ་ཡིན་ན་འཛམ་གླིང་ནང་ལ་ཡང་ཨར་འདམ་ནང་ནས་གྲགས་ཆེ་ཤོས་དང་སྐད་གྲགས་ཆེ་ཤོས་འགྲོ་དེ Portland Cement ཟེར་ཡ་དེ་རེད། བྱས་ཙང་ཨར་འདམ་དེའི་རིགས་བཟོས་པའི་སྐབས་སུ་ད་ནམ་རྒྱུན་དང་མ་འདྲ་ཁོ་ཞེ་པོ་ཅིག་ཚ་བོ་བཟོས་བྱས་ནས་ཅིག་བཞུར་བའི་བཟོ་འདྲ་ཅིག་བྱེད་དགོས་ཀྱི་ཡོད་རེད་བྱས་ཙང་ཚ་བོ་དེ་ཚོ་བཟོས་པའི་སྐབས་ལ་ཡང། ཨ་ཚ་ཚད་དེ Fahrenheit Degree ཉིས་སྟོང་བདུན་བརྒྱ་ཙམ་ཞིག་ཨ་གཏོང་དགོས་ཀྱི་ཡོད་པ་དེ་ཚོས་ཁོར་ཡུག་ནང་ལ་ཡང་ནག་རྫས་ཀྱི་བརྒྱ་ཆ་འདི་བརྒྱད་ཙམ་ཞིག་མང་དུ་བཏང་གི་ཡོད་པ་འདྲ། བྱས་ཙང་འདི་འདྲ་སོང་ཙང། ཚད་གཞི་འདི་ནི་ཨ་ནི་ཉིན་ལྟར། མཁའ་དབྱིངས་སུ། གཅིག་ཞི་དྲག་གཉིས་ཀའི་འགྲུལ་སྐྱེལ་གནམ་གྲུ་མང་པོ་ཞིག་འགྲོ་གི་ཡོད་པ་དེ་དག་གིས་གནོད་སྐྱོན་བྱེད་ཀྱི་ཡོད་པ་དེ་ཚོ་ལས་ཨ་ནི་གནོད་སྐྱོན་ཚབས་ཆེ་བ་བྱེད་ཀྱི་འདུག་གོ་ཟེར་ད Carbon dioxide མང་དུ་བཏང་གི་འདུག་སྟེ་ཟེར་གྱི་ཡོད་རེད། མཐར་གནམ་གཤིས་ལྷན་ཚོགས་ཐེངས་ཉི་ཤུ་རྩ་བདུན་པ COP ཉི་ཤུ་རྩ་བདུན་དེ་གནང་པའི་སྐབས་སུ་ཨ་གནམ་གཤིས་ཚན་རིག་པ་ཚོས་གཅིག་ཨར་པོའི་ལས་ཀ་དང་འབྲེལ་བ་ཡོད་མཁན་ཚང་མ་ལ་ཡང་ཨར་འདམ་བཟོ་ཚོང་བྱེད་མཁན་རེད་ད་ག་ནང་བཞིན་ངར་ལྕགས་བཟོ་ཚོང་བྱེད་མཁན་དེ་ཚོས་ཚང་མས་ཁྱོན་བསྡོམས་པའི་ཁོར་ཡུག་ལ་གནོད་འཚེ་འདི། ད་བརྒྱ་ཆ་ཉི་ཤུ་རྩ་བདུན་ཙམ་ཞིག་གཏོང་གི་འདུག་བྱས་ཙང། ཁྱེད་རང་ཚོ་གི་ལས་ཀ་འདི་ཚོའི་ཐོག་ནས་ཁོར་ཡུག་གནོད་སྐྱོན་འདི་ཕྲན་བུ་ཉུང་དུ་གཏོང་རྒྱུའི་ཐབས་ལམ་ཞིག་འཚོལ་ཞིབ་བྱེད་རོགས་བྱེད། དེ་འདྲས་ཟེར་རེ་སྐུལ་ཞུས་འདུག་ད་རེ་སྐུལ་འདི་འདྲས་བྱེད་མཁན་མང་རུ་མང་འགྲོ་གི་ཡོད་ཙང་དེང་སང་ཚན་རིག་པ་དང་བཟོ་ཚོང་ལས་ཁང་མང་པོས་ཁོར་ཡུག་ལ་གནོད་འཚེ་མེད་པའི་ཨ་ནེ་ཅ་དངོས་བཟོ་ཡ་རེད་ད་ག་ནང་བཞིན་ཨར་འདམ་བཟོ་སྟངས་ལ་ཡང་འགྱུར་བ་བཏང་ཡ་རེད།

ནག་རྫས་བརྒྱ་ཆ་དྲུག་ཅུ་ཙམ་ཞིག་མར་ལྷག་མ་འདྲ་བོ་ཅིག་ཆགས་ཀྱི་ཡོད་རེད་ད་སྙིགས་རོ་དྲ་བོ་ཆེ་ཨ་སྙིགས་རོ་དྲ་བོ་འདི་ཚོས་ཀྱི་ཨ་མཁའ་དབྱིངས་ལ་རང་བཞིན་གྱི་དུག་རླངས་འདི་ཤོར་གྱི་ཡོད་རེད་དེ་འདྲ་སོང་ཙང་ཨར་འདམ་བཟོ་ཚོང་ལས་ཁང་འགའ་ཞིག་གིས་ནག་རྫས་དེ་ད་ཅིག་ས་འོག་ལ་བཏང་ན་ཨེ་དྲག་ཡང་ན་འགའ་ཞིག་གིས་ལས་བྱ་གཞན་པ་ནང་ལ་བེད་སྤྱོད་བཏང་ན་ཨེ་དྲག་འདི་འདྲ་ཐབས་ཤེས་བྱེད་ཀྱི་ཡོད་རེད་ད་ཡིན་ནའི་ཐབས་ཤེས་འདི་ཚོས་ལས་ཀ་འཐོལ་པ་དང་འགྲོ་སོང་འཐོལ་པ་འགྲོ་གི་ཡོད་པ་འདི་ཚང་མས་མཁྱེན་གསལ་རེད། ཕྱོགས་གཅིག་ནས་ད་ང་ཚོས། ད་ང་ཚོས་ལམ་ཁ་དང། ཁང་པ་དང་ཚང་མ་རྒྱབ་ཡ་ལ་སི་མེན་བེད་སྤྱོད་བྱས་འདི་གི་གནོད་སྐྱོན། བཏང་ཡང་ག་འདྲེས་བཏང་གི་ཡོད་རེད་འདི་ནི་རང་བཞིན་གྱི་ས་ནས་བྱུང་བ་ཅིག་རེད་ཨ་ནི། ག་འདྲེས་ཡོང་གི་ཡོད་རེད་ཟེར་དུས་ཙམ་པ་ལ། འདིའི་ཐོག་ལ་མ། ཚན་རིག་པ་ཚོས་གསུངས་པ་ཡིན་ན། འབྱར་རྩི་འདི་ང་རང་ཚོའི་བཞེས་བག་དང་དེ་འདྲའི་བཟོས་དུས་ཙ་ནས། འབྱར་རྩི་འདི་གྲོ་ཞིབ་འདི་ཡིན་པ་འདྲ་བོ་བྱས། གྲོ་ཞིབ་དེ་ལ་སྦྱོར་རྟ་རྒྱབ་བྱས་ནས་ད་གཅིག་གི་འདྲ་མི་འདྲ་བླུག་བྱས་ནས་གཅིག་བཟོས་ཡོང་དུས་ཙ་ནས་ད Concrete ཟེར་ཡ་ཨར་འདམ་དེ་ཆགས་ཀྱི་ཡོད་རེད་ད་ང་ཚོས་ནམ་རྒྱུན་ཁང་པ་རྒྱབ་དུས་གཅིག་ཚང་མ་རྡོག་རྡོག་མཁྲེགས་པོ་ཆགས་ཡས་ཀྱི་གཅིག་འདུག་པ་འོང་དེ་ད་དེ Concrete དེ་ད་ང་ཚོས་གི་ཐ་མལ་གི་ད་ང་ཚོས་གྲོ་ཞིབ་ལས་བཟོས་པ་དེ་འདྲ་པོ་གཅིག་ཆགས་ཀྱི་ཡོད་རེད་དེ་འདྲའི་གཅིག་ལ་དཔེ་བཞག་འདུག་བྱས་ཙང་ཨ་རིའི་གི་གྲོང་ཁྱེར Boston ནང་ཡོད MIT གཙུག་ལག་སློབ་གྲྭ་ཆེན་མོའི་སྐུ་ཞབས། ཁིར་ཆེན་ཞུ་བ་དེས་གསུངས་པ་བྱས་པ་ཡིན་ན། རྩ་བའི་ང་ཚོས་ཨར་འདམ་བཟོས་པའི་སྐབས་ལ་སི་མེན་ཏི་རང་བརྒྱ་ཆ་བཅུ་ལས་བླུག་གི་ཡོད་མ་རེད་དེ་ཡིན་ནའི་འདིས་གི་ད་ཁོར་ཡུག་ལ་གནོད་སྐྱོན་བཏང་ཡ་ལ་སི་མེན་ཏི་རང་གི་རྡོ་དང་ས་དང་མང་པོ་བསྲེ་གི་ཡོད་རེད་དེ་ཡིན་ནའི་འདི་ཚོ་ལས་ལྷག་ག་གནོད་སྐྱེལ་མཁན་དེ་ཁོར་ཡུག་ལ་གནོད་སྐྱེལ་མཁན་དེ་སི་མེན་ཏི་ཟེར་ཡ་དེ་རང་རེད། བྱས་ཙང་ཨོ་དེ་འདྲ་ཟེར་དུས་ཙ་ནས་ཨར་འདམ་བཟོས་ཡ་ལ་ལཱིམ་སི་ཏྲོན་རྡོ་ཞོ་དེ་ཚོ་བླུག་པའི་སྐབས་ལ་དེ་སྐྱེས་དེ། མང་ཆེ་བ་དེ་འདི་ཆགས་ཀྱི་རེད་ཟེར་ཀར་བོན་དྭའི་ཨོག་སཱིད་དང་ཀལ་ཤིམ་ཨོག་སཱིད་ཟེར་ཡ་དེ་གཉིས་ཆགས་ཀྱི་ཡོད་རེད། རྫས་སྦྱོར་དེ་གཉིས་གཉིས་ཀྱིས་ལམ་ཁ་དང་དེ་འདྲས་བཟོས་པའི་སྐབས་ལ་ཨ་རང་བཞིན་གྱིས་ཁོར་ཡུག་ལ་གནོད་འཚེ་ཆེ་བའི་དུག་རླངས་ཅིག་འགྲོ་གི་ཡོད་རེད་བྱས་ཙང་ཨ་དུག་རླངས་དེ་ཚོ་མཁའ་དབྱིངས་ལ་ཤོར་པའི་སྐབས་སུ་ལ་ཨ་ནི་རང་བཞིན་གྱི་ནག་རྫས་དེ་མང་དུ་འགྲོ་གི་ཡོད་ས་རེད་མཁའ་དབྱིངས་ལ་ཨར་འདམ་བཟོས་པའི་སྐབས་ལ་ཡ། ད་མེ་བཏང་ཡ་ཞུ་རག་དེ་ལ་སོལ་རླངས་རེད། རྡོ་སྣུམ་རེད་འདི་འདྲས་མང་པོ་ཅིག་བེད་སྤྱོད་བཏང་དུས་ཙ་ནས། ཨ་ནི་ཨར་འདམ། ལྗིད་ཚད་ཊོན་གཅིག་བཟོས་པ་ལ། ཨ། ཡ་དུག་རླངས་ཀར་བོན་དྲ་ཨོག་སཱི་དའི་ཊོན་གཅིག་ཅིག་མང་རུ་འགྲོ་གི་ཡོད་ས་རེད་དེ་འདྲས་སོང་ཙང་ཨ་ནི་ལས་འཆར་དེ་ཚོ་གང་ཉུང་ཉུང་སྤེལ་དགོས་འདུག་ཡང་ན་ཐབས་ཤེས་གཞན་པ་ཅིག་འཚོལ་རོགས་གྱིས་ཨོ་དེ་འདྲས་ཟེར་གྱི་ཡོད་རེད། ད་ལས་ཁང་འགའ་ཞིག་གིས་ཨ་ནི་དེང་སང་ཨ་ནི་ཁང་པ་དང་ཟམ་པ་དེ་ཚོ་རྒྱག་ཡ་ལ་ཡ་ཨར་འདམ། འདྲ་པོ་ཅིག། འབྱར་རྩི་ཡོད་པའི་རྒྱུ་ཆ་གསར་པ་ཞིག་བཟོ་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་རེད། ཨ་ནི་དཔེར་ན་ཆ་བཞག་ན་འདི་འདྲའི་ནང་ནས་བཟོས་མཁན་ནང་ནས Brimstone ཟེར་བའི་ལས་ཁང་ཅིག་འདུག་ཨ་ལས་ཁང་དེ་ག་རང་གསར་འཛུགས་བྱེད་མཁན་ཚན་རིག་པ་གཞོན་གཞོན་གཉིས་འདུག Cody Finke ཟེར་ཡ་ཅིག་དང Hugo Leandri ཟེར་བ་གཉིས་འདུག་ཁོ་གཉིས་གཉིས་སྤྱིར་བཏང་ཅིག་སྐྱེས་ས་སྐྱེས་ཡུལ་དེ་ཚོ་རྦད་དེ་ལོགས་ཀ་རེད་བཞག་ཡིན་ནའི་སྤྱི་ལོ་ཉིས་སྟོང་བརྒྱ་མེད་བཅོ་བརྒྱད་ལོ་ལ་ཡ་རྒྱ་ནག་ནང་ལ་ཡང་གསང་སྤྱོད་ཀྱི་བཙོག་ཆུ་བེད་སྤྱོད་བཏང་སྟངས་ཐད་ལ་ཡང་གསར་གཏོད་ལས་གཞི་ཞིག་འགྲེམས་སྟོན་བྱས་འདུག་པ་དེ་དུས་ཙ་ནས་ཚོགས་འདུ་འདིའི་སྐབས་ལ་ཁོ་རང་གཉིས་ཕར་ཚུར་འཕྲད་པའི་སྐབས་སུ་ཅིག་བསམ་བློ་བཏང་སྟངས་དང་ལྟ་བ་དང་གསར་གཏོད་ལས་ཀ་ལ་ཡང་དགའ་བོ་ཡོད་མཁན་འདྲ་བོ་གཉིས་ཐུག་དུས་ཙམ་པ་ལ་ཁོ་རང་གཉིས་ཀྱི་ལས་ཀའི་ཆ་ནས་མཐུན་གྲོགས་ཤིག་ལ་གྱུར་འདུག་བྱས་ཙང་ད་ཁོ་གཉིས་གཉིས་ལྟ་བུ་གི་ཚན་རིག་པ་གཞོན་གཞོན་གཉིས་བཤད་པ་བྱེད་ན་ད་བར་ཁོར་ཡུག་གནད་དོན་དང་འདི་འདྲའི་རིགས་ལ་དོ་སྣང་བྱེད་མཁན་མང་པོ་བྱུང་འདུག་སྟེ། ཨར་འདམ་གྱིས་ཁོར་ཡུག་ལ་ག་ཚོད་གནོད་ཀྱི་ཡོད་མེད་དེ་ཚོའི་ཐོག་ལ་ཡང་བསམ་བློ་གཏོང་མཁན་རེད་དེ་ཚོ་ལ་མཁོ་བའི་ཨར་འདམ་ད་ལྟའི་ཨར་འདམ་འདི་འདྲས་མ་ཡིན་པ་ཨར་འདམ་གསར་པ་བཟོ་དགོས་ཀྱི་འདུག་པས་འདི་འདྲའི་ཐོག་ལ་ཐབས་ཤེས་བྱེད་མཁན་ཞེ་དྲག་བྱུང་མི་འདུག་དེ་འདྲ་བཤད་བཞག་བྱས་ཙང་ད་ཁོ་རང་གཉིས་ལྟ་བུ། ལས་ཀ་གསར་གཏོད་ད Breakthrough Energy Sector Venture འདི་འདྲས་ཀྱི་ལས་ཁང་འགོ་འཛུགས་བྱེད་མཁན་གཞོན་སྐྱེས་མང་པོ་ཡོད་པའི་ལས་ཁང་དེས་དེང་སང་ཁོར་ཡུག་ལ་གནོད་འཚེ་མེད་པའི་ཡོ་བྱད་གསར་པ་བཟོ་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་རེད་དཔེར་ན། རྒྱ་གར་ནང་ལ་ཅིག་ཆ་བཞག་པ་ཡིན་ན་ཨར་འདམ་བཟོ་ཚོང་ལས་ཁང་འདི་ཚོ་ལ་དཀའ་ངལ་ཆེན་པོ་ཞེ་པོ་ཅིག་འཕྲད་ཀྱི་འདུག་པ་ལ་དེ་ཤ་ཅི་ད་ལས་ཁང་འདི་ཚོའི་ཆེད་ལས་ཀ་ཚར་ཚོ་རེད་ད་འདི་འདྲས་མང་པོ་རེད་ས་ཆ་ཡ་ཆེན་པོ་དགོས་ཀྱི་ཡོད་རེད་བྱས་ཙང་ལས་ཁང་འཛུགས་ཡུལ་གྱི་ས་ཆ་མ་རག་པའི་དཀའ་ངལ། བར་དུ་དེང་སང་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་གནད་དོན་ཐོག་ནས་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡོད་རེད། བྱས་ཙང་གལ་སྲིད་བཟོ་ཚོང་ལས་ཁང་ཚོས་ཁོར་ཡུག་ལ་གནོད་འཚེ་མེད་པའི་ཨར་འདམ་གསར་པ་ཞིག་བཟོ་ཐུབ་པའི་དབང་དུ་བཏང་བ་ཡིན་ན་ཡང་ཨར་འདམ་དེ་དག་གིས་གཅིག་དེ་ཤ་ཟམ་པ་བཟོས་དུས་དང་ཁང་པ་བརྒྱབ་དུས་ཁང་ཆེན་བརྒྱབ་དུས་སྒྲིག་ཁྲིམས་ཡོད་རེད་པ་གཞུང་གི་བྱས་ཙང་གཞུང་གི་སྒྲིག་ཁྲིམས་དེ་དག་དང། མཐུན་པའི་ལས་ཀ་ཅིག་བྱེད་ཐུབ་ཀྱི་ཡོད་ན། ད་ག་ནང་བཞིན་ཟམ་པ་འདི་ཚོ་ད་ཆ་རྒྱབ་ཐུབ་ཀྱི་ཡོད་པ་ནང་བཞིན་སྤུས་དག་པོ་འདི་འདྲ་རྒྱབ་ཐུབ་ཀྱི་ཡོད་ན་ཡང་ན་གལ་སྲིད་རྒྱུ་ཆ་གསར་པ་ཞིག་བཟོས་པ་ཡིན་ནའི་བཟོ་ཐུབ་པ་ཡིན་ནའི་དེ་དག་ཉོ་མཁན་དང་བེད་སྤྱོད་བྱེད་མཁན་ཡོང་གི་རེད་པས། ཅིག་ད་བར་ཡིད་ཆེས་བྱས་བྱས་བེད་སྤྱོད་བྱེད་མཁན་དཀོན་པོར་གྱུར་བྱས་ནས་དེ་འདྲའི་ཐབས་ཤེས་བྱེད་མཁན་གསར་གཏོད་བྱེད་མཁན་ལས་ཁང་གསར་པ་མང་པོ་ཅིག་འགྲོ་འགྲོས་མ་བཏང་བར་ཕུང་ཁུང་ཐོན་པའི་དཀའ་ངལ་འདི་འདྲ་བྱུང་ཡོད་རེད། བྱས་ཙང་མ་འོངས་པ་ལ་ཡང་དེ་འདྲའི་གསར་གཏོད་ལས་འཆར་སྤེལ་མཁན་དེ་ཚོ་ལ་ཡང་གཞུང་གི་རོགས་རམ་དང་ད་ག་ནང་བཞིན་མི་དམངས་ཐོག་ནས་ཁོར་ཡུག་སྲུང་སྐྱོབ་དང་འབྲེལ་བའི་བསམ་བློ་བཏང་བྱས་ནས་ཅ་ལག་དེ་ཚོ་ཉོ་མཁན་རག་གི་རེད་པས་བྱས་ཙང་དེ་ཚོ་མ་འོངས་པ་ལ་དཀའ་ངལ་མུ་མཐུད་འཕྲད་ཀྱི་ཡོད་མེད་དེ་ནི་ཞུ་ཚོད་ཐིག་ཡག་ཞེ་དྲག་ཁག་པོ་ཆགས་ཡོད་རེད་ཡིན་ནའི། ད་ཆ་ཡིན་ན་གནམ་གཤིས་ཚན་རིག་པ་རེད་ད་ག་ནང་བཞིན་ཁོར་ཡུག་སྲུང་སྐྱོབ་རུ་ཁག་རེད་ཨེ་གཞོན་སྐྱེས་ཚན་རིག་པ་མང་པོ་ཅིག་གིས་ད་ཁོར་ཡུག་ལ་གནོད་སྐྱོན་གཏོང་མཁན་གྱི་དེ་འདྲའི་དུག་རྫས་རིགས་ག་འདྲ་ཡིན་ནའི་ད་གང་ཉུང་ཉུང་བཏང་ཡག་གི་འབད་བརྩོན་བྱེད་ཀྱི་ཡོད་རེད་ལྷན་རྒྱས་ཚོས་ང་ཚོའི་ལས་རིམ་འདི་གསན་པར་བཀའ་དྲིན་ཆེ་ལགས་སོ་རྗེས་མར་མཇལ་ཡོང།